རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་ཀྱིན་ང་གའི་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅོ་བརྒྱད་དང་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་བའི་ཚེས་གཉིས། རེས་གཟའ་ཟླ་བའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉིན་གྲངས་གསུམ་རིང་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་ལྟར་གསུང་ཆོས་སྩལ་རྒྱུའི་ཐོག་མའི་མཛད་འཆར་ལ་འགྱུར་བ་སོང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། བོད་སྤྱི་དོན་སྒྲུབ་ཆེད་དང། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་སྐུ་ཚེ་ཡུན་རིང་བརྟན་ཆེད། ནིའུ་ཡོག་ཏུ་ཉིན་གྲངས་གཉིས་རིང། མ་ཧཱ་གུ་རུའི་འབུམ་ཚོགས་སྐོང་ཚོགས་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་བསྡུས། མཇུག་མཐར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ཞིག་དང་བཅས། དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་གའི་ཐོ་ཡིན། བྱས་ན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་བའི་ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་རིང། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་ལྟར་གསུང་ཆོས་སྩལ་གནང་མཛད་རྒྱུའི་ཐོག་མའི་མཛད་འཆར་ལ། འགྱུར་བ་ཕྱིན་ཡོད་པའི་གསལ་བསྒྲགས་ཤིག་དགའ་ལྡན་ཕོ་བྲང་ཡིག་ཚང་ནས་གནང་ཡོད་པ་རེད། གསལ་བསྒྲགས་དེའི་ནང་དུ།

རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་བཙུགས་ནས་དུས་ཆེན་ཟེར་བ་དེ་ཡིན་པས་ཉིན་མོ་དེ་དང་བསྟུན་ནས་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་གཞོན་ནུ་དང། བོད་རྒྱལ་ཡོངས་དམངས་གཙོ་ཚོགས་པ། གཞན་བོད་རང་བཙན་སློབ་ཕྲུག་ཚོགས་པའི་རྒྱ་གར་སྡེ་ཚན་བཅས་བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གསུམ་གྱི་ཐུན་མོང་གིས་བཀོད་སྒྲིག་བྱས་ཏེ་རྡ་རམ་ས་ལའི་མེ་ལོ་གྷན་ཇི་རུ་ཚོགས་པ་དེ་གསུམ་གྱི་ཚོགས་མི་གཙོ་བྱས་པའི། བོད་མི་རྣམས་ཀྱིས་རྒྱ་ནག་གཞུང་ལ་འགོག་རྒོལ་བྱེད་མཁན་འཐབ་རྩོད་པ་ཡོངས་ལ་གདུང་སེམས་མཉམ་སྐྱེད་དང་རྒྱལ་སྤྱིའི་ལས་འགུལ་གྱི་ནང་མཉམ་ཞུགས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཉིན་མོ་སྲུང་བརྩི་གནང་ཡོད་པ་དང་མཉམ་དུ་རྒྱ་ནག་གིས་བོད་ནང་དུ་བོད་ཀྱི་ཆོས་དང་རིག་གཞུང། མི་རིགས་དང་བཅས་པ་རྩ་མེད་བཟོ་རྒྱུའི་སྲིད་ཇུས་མཚམས་འཇོག་དགོས་པའི་དགོས་འདུན་བཏོན་ཏེ་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་ཡོད་པ་རེད།

བོད་ནང་དུ་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་བཙན་གྱིས་གཏན་ཞག་སློབ་གྲྭར་བཅུག་པ་དང་ཁྲིམས་འགལ་གྱི་ཐོག་ནས་བོད་ཀྱི་རིགས་རྫས་བསྡུ་ལེན་བྱེད་པར་མཚོན་པའི་བོད་ནང་གི་གདུག་རྩུབ་ཅན་གྱི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པས་ད་ལྟའི་ཆར་བོད་ནང་འཛམ་གླིང་ཐོག་རང་དབང་གི་ཚད་ལ་དམའ་ཤོས་ཀྱི་གནས་སུ་ལྷུང་ཡོད་པའི་སྐོར་འཁོད་ཡོད་པ་རེད། རྒྱ་ནག་གི་བཙན་གནོན་འོག་དྲག་གནོན་དཀའ་སྡུག་མྱོང་བཞིན་པའི་མི་རིགས་ལ་རྒྱ་ནག་གིས་བཙན་གྱིས

ལྷ་ས་ཁུལ་གྱི་ཉེན་རྟོག་པ་དང་འགྲིམ་འགྲུལ་ཉེན་རྟོག་པ་མཉམ་འབྲེལ་ངང་ཞིབ་བཤེར་བྱེད་འགོ་བཙུགས་ཏེ། འགྲིམ་འགྲུལ་བདེ་འཇགས་དང་ལམ་ཁ་བཀག་མི་ཆོག་པ། རླངས་འཁོར་ནང་འགལ་ཟླའི་རིགས་དང་གསང་བའི་དངོས་པོའི་རིགས་སྐྱེལ་འདྲེན་ལ་ཞིབ་བཤེར་བྱེད་པའི་གནས་ཚུལ་གོ་བ་རེད། སྔོན་མ་རྒྱ་ནག་ཏུ་མའོ་ཙེ་ཏུང་གི་དམར་ཤོག་ཚོགས་པ་དང་ཅང་ཅེ་ཧྲིའི་གོ་མིན་ཏང་ཚོགས་པ་གཉིས་ཀྱི་བར་འཐབ་འཁྲུག་རིམ་པར་བྱུང་བའི་རྗེས་སུ། དམར་ཤོག་ཚོགས་པར་རྒྱལ་ཁ་ཐོབ་ཅིང་ཅང་ཅེ་ཧྲི་ཐེ་ཝན་དུ་བྲོས་བྱོལ་ཕྱིན་པའི་རྗེས་སུ། སྤྱི་ལོ་གཅིག་དགུ་བཞི་བཅུ་ཞེ་དགུ་ལོའི་ཟླ་བཅུ་བའི་ཚེས་གཅིག་ཉིན། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་བཙུགས་པའི་ཡོངས་ཁྱབ་གསལ་བསྒྲགས་སྤེལ་ཅིང་བོད་ནང་དུ་རྒྱ་ནག་གི་བཙན་འཛུལ་གྱིས་སྤྱི་ལོ་གཅིག་དགུ་ང་དགུ་ལོའི་སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་བོད་ས་ཡོངས་ལ་རྒྱ་མིའི་བཙན་འཛུལ་དང་དྲག་གནོན་བྱས་ཏེ་ད་ལྟ་ལོ་ངོ་དྲུག་ཅུ་རེ་བཞི་འགྲོ་བཞིན་ཡོད་པ་རེད། བོད་ཀྱི་སྤྱི་དོན་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེ་ཡུན་རིང་བརྟན་ཆེད། ཉི་བར་ཉིན་གྲངས་ལྔའི་རིང་མ་ཧཱ་གུ་རུའི་འབུམ་ཚོགས་སྐོང་ཚོགས་གནང་ཡོད་པའི་སྐོར། ང་ཚོའི་གསར་འགོད་པ་ཇོ་ལིབ་ཆོས་འཕེལ་གྱིས་ནིའུ་ཡོག་གྲོང་ཁྱེར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
ནིའུ་ཡོག་ཏུ་ཡོད་པའི་གནས་ཆུང་ཆོས་ཚོགས་ཀྱིས་གོ་སྒྲིག་ཞུས་ཏེ། ཕྱི་ཟླ་དགུ་བའི་ཚེས་ཉི་ཤུ་རྩ་བདུན་ནས་བཅུ་བའི་ཚེས་གཅིག་བར། ཉིན་གྲངས་ལྔའི་རིང་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། མ་ཧཱ་གུ་རུའི་འབུམ་ཚོགས་སྐོང་ཚོགས་གནང་ནས། འཛམ་གླིང་སྤྱི་ཡོངས་ཀྱི་ནད་གདོན་དམག་འཁྲུག་ཞི་ཞིང

འདིའི་སྐོར་ལ་གནས་ཆུང་གི་རྒན་ཡེ་ཤེས་ཐུབ་བསྟན་ལགས་ཀྱིས་ངོ་སྤྲོད་གནང་བའི་ནང། ནས་ད་ང་རང་ཚོས་སྤྱི་བཏང་གི་དེ། ད་བོད་ནས་ད་འདི། གུ་རུའི་འབུམ་ཚོགས་ཀྱི་དབུ་བཞུགས་དེ་ལ་གྲྭ་ཚང་གི་མཆོག་སྤྲུལ་རིན་པོ་ཆེ། ནས་བསྟན་འཛིན་བློ་གསལ་རིན་པོ་ཆེ་གདན་འདྲེན་ཞུས་བོད་ནས་དེ་དང་མཉམ་དུ་གྲྭ་ཚང་གི་མཆོད་གྲྭ་གཞན་གསུམ་བཅས་ནས་གྲྭ་ཚང་ལ་ནས་བོད་ན་སུ། དེ་དང་ནས་ཀཱ་ལི་ཕོར་ནི་ཡ་ནས་བོད་ནས་ད་དབུ་མཛད་ལགས་སུ་ཆེ་གདན་འདྲེན་ཞུས་བྱས། འོ་དེ་འདྲ་བྱས་ནས་ད་མ་ཧཱ་གུ་རུའི་འབུམ་ཚོགས་དེ། ནས་ཁ་སང། རེས་གཟའ་ལྷག་པ། སྤྱི་ཟླ་དགུ་པའི་ནས་ཚེས་པ་ཉི་ཤུ་རྩ་བདུན་ནས་བྱས་ནས་དབུ་བཙུགས་བྱས་ད་སྤྱི་ཟླ་བཅུ་པའི་ཚེས་གཅིག་བར་དུ་ཉི་མ་ལྔ་རྗེས་དུ་སོ་གཟའ་ལྷག་པ་ནས་གཟའ་ཉི་མ་བར་དུ་དེ་འདྲ་བྱས་ཚོགས་ཡས་ཀྱི་དེ་ཉིན་ད་ང་རང་ཚོ་རྗེ་གུ་རུའི་འབུམ་ཚོགས་ཚོགས་ཡས་ཀྱི་ད་དམིགས་ཡུལ་དང་མ་སོང་གཙོ་བོ་རྗེ་ནས་རྩ་བའི་ང་རང་ཚོའི་ཆོས་དང་གསལ་བསྒྲགས་ནང་དེར་གསལ་ཡོད་རེད་ལ་དེ་ནས་སྤྱིར་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་པ་དང་བསྟན་འཛིན་གྱི་སྐྱེས་བུ་དམ་པ་ཐམས་ཅད་སྐུ་ཚེ་ཞབས་པད་བརྟན་ཡས། ལྷག་པར་དུ་སྐྱབས་མགོན་ཡིད་བཞིན་ནོར་བུའི་སྐུ་ཚེ་ཞབས་པད་བརྟན་ཡས་བཅས་དེ་འདྲ་ཞིག་གཙོ་བོ་ཅིག་དམིགས་པ་རེད། དེ་དང་ནས་ད་ཅིག་ང་རང་ཚོས་བོད་གངས་ཅན་ལྗོངས་ལ་མཚོན་པ་ཡིན་ན་ཡང་ད་བོད་ཕྱི་ནང་གཉིས་ཀ་ལ་ད་དེ་རིང་ཁ་སང་བོད་ནང་ལོགས་ལ་ཞུས་པ་ཡིན་ན་ནས་ད་བོད་ནང་ལོགས་ལ་ནས་ཅིག་རྒྱ་མིའི་སྲིད་ཇུས་འདྲ་མ་འདྲ་ཞིག་ཟིན་བྱས། ད་བོད་ནང་ལོགས་ལ་ང་རང་ཚོའི་ཆོས་དང་རིག་གཞུང་སྐད་ཡིག་དེ་འདྲའི་ཐོག་ལ་ཇི་ལྟར་ནས་འཛིན་སྐྱོང་སྤེལ་གསུམ་བྱེད་ཡ་ལ་དཀའ་ངལ་འཕྲད་དང་འཕྲད་བཞིན་པ་དེ་འདྲ་ཞིག་རེད། དེ་དང་ད་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་མཚོན་པ་ཡིན་ན་ཡང་ད་ད་ལྟ་སྐྱབས་མགོན་ཡིད་བཞིན་ནོར་བུ་སྐུ་གཟུགས་ད་ལྟ་བདེ་པོ་སྐུ་གཟུགས་བགྲོ་མི་འདུག་བཞུགས་གདན་འཇགས་བསྡད་ཡོད་རེད་དེ་ཡིན་ན་ཡང་ང་རང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡང་ཇི་ལྟར་བར་ཆད་ཟེར་ནས་མི་འདུག་འགལ་རྐྱེན་ཟེར་ནས་མི་འདུག་གང་ལྟར་ཡང་ཇི་ལྟར་བྱས་མང་པོ་བྱས་དུས་སུ་དཀའ་ངལ་ཡོང་བསྡད་ཀྱི་ཡོད་རེད། འོ་དེ་འདྲས་ཀྱི་བར་ཆད་ཞི་ཡའི་ཆེད་དུ་གཙོ་བོ་དམིགས་པ་གཅིག་དང། གནས་ཆུང་གྲྭ་ཚང་གིས་འདས་པའི་ལོ་ངོ་བཞི་རིང་ནིའུ་ཡོག་ཏུ་མ་ཧཱ་གུ་རུའི་འབུམ་ཚོགས་སྐོང་ཚོགས་གནང་ཡོད་པ་བཞིན། ད་ཐེངས་ཚོགས་མགོན་དུ་མཆོག་སྤྲུལ་བསྟན་འཛིན་བློ་གསལ་རིན་པོ་ཆེ་ཕེབས་ནས་ཉིན་གྲངས་གཉིས་རིང་དབུ་བཞུགས་གནང་ནས་མ་ཧཱ་གུ་རུའི་འབུམ་ཚོགས་འཚོགས་ཡོད་པ་འགྲེལ་བརྗོད་གནང་སོང། ཉིད་ནས་ཡང་ད་ལྟ་མི་མང་གི་མཉམ་ཞུགས་དག་ནི་ཧ་ལས་པའི་མཉམ་ཞུགས་ཡག་པོ་ཞེ་དྲག་གནང་གི་འདུག་ད་མི་མང་ཚང་མས་ང་རང་ཚོའི་སྤྱི་དོན་རང་ལ་དགོངས་ནས་ཨེ་ནས། དེ་བཞིན་དུ་འཛམ་བྷ་པའི་མི་མང་ཧ་ལས་པའི་མཉམ་ཞུགས་གནང་བྱས་པས་ཚང་མས་གཞན་དོན་ཉིད་ནས་འུ་རེ་ཕྱིན་ཆད་འདི་འདྲས་གནང་གི་འདུག་ལ་ཨེ་ནས་ང་རང་ཚོའི་ཆོས་ཚོགས་ངོས་ནས་ཡང་དག་པའི་དེ་དག་སྤྱི་དོན་གྱི་བསོད་ནམས་གསོག་དགོས་ཡས་དང་སྐྱབས་མགོན་ཡིད་བཞིན་ནོར་བུའི་སྐུ་ཚེའི་ཞབས་པད་བརྟན་ཡས་དེ་དཔེ་དམིགས་བསལ་གྱི་ཆེད་དུ། ཆོས་ཚོགས་ཀྱི་ད་ལས་སྣེ་ཚོའི་ངོས་ནས་ཡང་དཔེ་སེམས་ཚོར་དྲག་པོའི་ཐོག་ནས་དེ་ལས་ཀྱང་གོ་སྒྲིག་ཞུ་ཐུབ་ཡས་དེ་གལ་ཆེན་པོ་ཞེ་པོ་ཞིག་བརྩི་གི་ཡོད་ལ། ཁོང་གིས་བོད་ནང་དུ་བོད་མི་རྣམས་ལ་དཀའ་ངལ་མང་པོ་ཞིག་འབྱུང་བཞིན་པ་དང། བཙན་བྱོལ་སྤྱི་ཚོགས་ཁྲོད་དུའང་དཀའ་ངལ་འབྱུང་བཞིན་པ་རྣམས། ཞི་ཞིང་བདེ་ལེགས་སུ་འགྱུར་བར་ཐུགས་སྨོན་གནང་དགོས་པའི་སྐོར་གྱི་འགྲེལ་བརྗོད་གནང་སོང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོལ་ཆུན་པེར་ཡིན།

རྒྱ་ནག་གི་རྒྱལ་སྟོན་ཉིན་མོར་འཚམས་འདྲི་དང་ཡུལ་གཉིས་བར་ཐུན་མོང་གི་གནད་དོན་ལ་གདོང་ལེན་བྱེད་རྒྱུ་ཡིན་ཞེས་བཤད་ཡོད་པ་རེད་ལ་སྤྱི་ཟླ་བཅུ་པའི་ཚེས་གཅིག་ཉིན་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བ་བཙུགས་ནས་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་དུས་ཚིགས་སམ་རྒྱལ་སྟོན་གྱི་ཉིན་མོ་ཟེར་བ་བརྩི་སྲུང་བྱེད་བཞིན་ཡོད་པ་ལྟར་ཨ་རིའི་ཕྱི་སྲིད་དྲུང་ཆེ་ཡིས་འཚམས་འཕྲིན་སྤྱི་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་དུ་ཉིན་མོ་འདིར་རྒྱ་ནག་མི་དམངས་དང་རྒྱལ་ཁབ་གཉིས་བདེ་སྐྱིད་དང་ཞི་བདེ་ལྡན་པ་ཞིག་ཡོང་བའི་སྨོན་འདུན་དང་འཚམས་འདྲི་ཡོད་ལ་ཨ་རིའི་ངོས་ནས་རྒྱ་ནག་དང་མཉམ་དུ་ཐུན་མོང་གི་ཐོག་ནས་གདོང་ལེན་བྱེད་དགོས་པའི་གནད་དོན་རྣམས་ལ་མཉམ་འབྲེལ་གྱིས་གདོང་ལེན་བྱེད་རྒྱུ་དང། རྒྱལ་སྤྱིའི་ཐད་ལ་བློ་འཚབ་ཆེན་པོས་གདོང་ལེན་བྱེད་དགོས་པའི་གནས་ཚུལ་དེ་གནམ་གཤིས་འགྱུར་ལྡོག་དང་འཕྲོད་བསྟེན། དཔལ་འབྱོར་ཡར་རྒྱས་གཏོང་ཐབས། བདེ་འཇགས་སྲུང་སྐྱོབ་སོགས་ལུང་འདྲེན་གནང་བ་འདུག་ལ། དཀའ་ངལ་དེ་དག་སེལ་ཐབས་སུ་ཉེ་ཆར་ཕྱོགས་གཉིས་ཀའི་ཆེས་མཐོའི་འབྲེལ་ཡོད་དཔོན་རིགས་མཇལ་འཕྲད་གནང་ཡོད་ཅེས་བཤད་ཡོད་པ་རེད་ལ། ཡང་གོང་གསལ་གནས་ཚུལ་དེའི་ནང་དུ་མུ་མཐུད་དུ་འཁོད་དོན། ལོ་འདིའི་ནང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དང་དཔལ་འབྱོར་དྲུང་ཆེ། གཞན་སྲིད་འཛིན་ལས་ཁུངས་ཀྱི་ཁོར་ཡུག་ལས་དོན་ཚན་པའི་སྤྱི་ཁྱབ་ཀྱིས་རྒྱ་ནག་ལ་འཚམས་གཟིགས་སུ་ཕེབས་ཡོད་པ་དང། འདས་པའི་སྤྱི་ཟླ་དགུ་བའི་ནང་ཨ་མེ་རི་ཁའི་གྲོང་ཁྱེར་ནིའུ་ཡོག་གིར་འཚོགས་པའི་ཞོར་དུ་རྒྱ་ནག་གི་སྲིད་འཛིན་གཞོན་པ་དང་ཨ་མེ་རི་ཀའི་ཕྱི་སྲིད་དྲུང་ཆེ་མཇལ་འཕྲད་གནང་ཡོད་པ་སོགས་ཆེས་མཐོའི་དཔོན་རིགས་ཚོའི་མཇལ་འཕྲད་གནང་ཡོད་ཀྱང་ཡུལ་གཉིས་བར་མི་མཐུན་པའི་གནས་ཚུལ་རིམ་པར་བྱུང་བའི་རྗེས་སུ་སྲིད་འཛིན་གཉིས་ལོ་སྔོན་མའི་སྤྱི་ཟླ་བཅུ་གཅིག་པའི་ནང་ཨིན་ཀྲོ་ནེ་ཤི་ཡར་ཡར་ཐོན་ཅན་གྱི་རྒྱལ་ཁབ་ཚོའི་ཚོགས་འདུའི་སྐབས་སུ་མཇལ་འཕྲད་གནང་བ་ནས་བཟུང་ད་བར་མཇལ་འཕྲད་གནང་མེད་པ་རེད། རྒྱ་ནག་དང་ཤར་ཀྲི་མོར་འབྲེལ་བའི་གནས་ཚུལ་མཐོ་རུ་གཏོང་བའི་སྐབས་སུ་དམག་དོན་མཉམ་ལས་བྱ་རྒྱུའི་གྲོས་མོལ་གང་ཡང་བྱུང་མེད་སྟབས། ཁྱིམ་མཚེས་ཨོ་སི་ཀྲི་ལི་ཡ་དང་ཨིན་ཀྲོ་ནེ་ཤི་ཡ་གཉིས་ཀྱི་རྒྱལ་སྲུང་བློན་ཆེན་ལ་དེའི་ཐད་བློ་འཚབ་གནང་དགོས་དོན་མེད་པས་བློ་བདེ་བའི་ངང་བཞུགས་དགོས་ཞེས་ཤར་ཀྲི་མོར་སྲིད་འཛིན་ཇོ་སི་ལགས་ཀྱིས་གསུངས་པ་རེད། ཉེ་ཆར་རྒྱ་ནག་གིས་ཨོ་སི་ཀྲི་ལི་ཡའི་ཉེ་འཁྲིས་སུ་ཡོད་པའི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་རྣམས་དང་མཉམ་དུ་བདེ་སྲུང་གྱི་མཐུན་འབྲེལ་བྱ་ཐབས་བྱ་བཞིན་པ་དེས

རྒྱ་ནག་གི་ཚན་རིག་པའི་རུ་ཁག་ཟེར་བ་ཞིག་འཛམ་གླིང་གི་རི་མཐོ་ཤོས་ཨང་དྲུག་པ་ཆུ་ཡོས་ཟེར་བའི་སྟེང་དུ་འགོས་ཡོད་པའི་སྐོར་བཤད་ཡོད་འདུག་ལ། དམར་ཤོག་ཚོགས་པའི་གསར་འགྱུར་བརྒྱུད་ལམ་ཁག་ཏུ་དེ་ནི་ཇོ་མོ་གླང་མ་ལས་གཞན་པའི་རི་བོ་མཐོན་པོ་ཞིག་ལ་འགོས་པ་ཡིན་ལ། དེ་ལས་རྒྱ་ནག་གི་ཚན་རིག་པར་རི་མཐོ་སར་འགོས་ནས་རྟོག་དཔྱོད་བྱ་རྒྱུའི་ནུས་པ་ཡོད་ཚུལ་འཁོད་ཡོད་པ་རེད་ལ། རི་མགོ་དེར་འགོ་མཁན་མི་བཅོ་བརྒྱད་ཡོད་འདུག་ལ། མི་བཅོ་བརྒྱད་སོ་སོར་རང་ཉིད་ཀྱི་རྟོག་དཔྱོད་ཀྱི་འོས་འགན་ཡོད་ཚུལ་བཤད་ཡོད་པ་རེད་ལ། རི་བོ་དེ་ནི་བོད་དང་བལ་པོའི་ས་མཚམས་སུ་ཡོད་པའི

མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཅུ་གཉིས་པའི་ཚེས་ཉེར་བཞི་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སེ་ར་བྱེས་མཁས་སྙན་གྲྭ་ཚང་གིས་ཇི་ལྟར་གསོལ་འདེབས་ཞུས་དོན་བཞིན། རྟ་མགྲིན་ཡང་གསང་གི་བཀའ་དབང་བསྩལ་འདུག་པའི་ཚན་པ་ཉེར་དགུ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ང་ཚོས་རྒྱུད་སྡེ་དང་འབྲེལ་བའི་ཆོས་ཉམས་སུ་ལེན་པ་ལ་གསང་སྔགས་སུ་འབོད་པའི་རྒྱུ་མཚན་ལྟེ་བ་དེ་ནི་སྣོད་མ་ཡིན་པའམ་བློ་ལ་ཤོང་བའི་ནུས་པ་མེད་མཁན་ལ་བཤད་མི་འོས་པར་དེ་རིགས་ལ་གསང་བ་དམ་པོ་བྱས་པའི་སྒོ་ནས་ཉམས་སུ་བླང་དགོས་པས་ན། གསང་སྔགས་ཞེས་བརྗོད་ཀྱི་ཡོད་པ་དང། སྔགས་ཞེས་པ་ནི་ཡིད་སྐྱོབ་པར་བྱེད་པའི་དོན་ཡིན་པས། རང་ཅག་གི་རྒྱུད་ཀྱིས་བསྡུས་པའི་ཐ་མལ་བའི་ཡིད་འདི་ཉིད། ཐ་མལ་བ་མ་ཡིན་པར་བསྒྱུར་བའི་ཐབས་ལམ་ཡོད་པའི་དབང་གིས། ཡིད་སྐྱོབ་པར་བྱེད་པའམ་སྔགས་ཞེས་བཏགས་པར་གསུངས་པ་སྟེ། སྤྱིར་བཏང་སྔགས་ལ་ཡང་གཞི་དུས་ཀྱི་སྐུ་གསུམ་དང་ལམ་དུས་ཀྱི་སྐུ་གསུམ། འབྲས་བུའི་དུས་ཀྱི་སྐུ་གསུམ་བཅས་གསུམ་ཚན་གསུམ་ཡོད་པ་སྟེ། མདོ་སྔགས་གཉིས་ཀྱི་གནད་འགག་མི་འདྲ་ས་གཙོ་བོ་དེ་ནི། མདོ་ལུགས་ལ། ང་ཚོའི་རྒྱུད་ཀྱི་ཆགས་སྡང་དང། ཉོན་མོངས་དུག་ལྔར་འབོད་པ་དེ་དག་སྤངས་ནས་རྩ་མེད་བཟོ་དགོས་པར་གསུང་གི་ཡོད་ན་ཡང། སྔགས་ལུགས་ལ་དེ་དག་སྤངས་ནས་མེད་པ་བཟོ་མི་དགོས་པར། དེ་དག་གི་ངོ་བོ་ཇེ་ལེགས་ཇེ་བཟང་དུ་བཏང་སྟེ། མ་དག་པའི་སེམས་དེ་དག་དག་པ་ཡེ་ཤེས་ཀྱི་ངོ་བོར་བསྒྱུར་བའི་ཐབས་ཤེས་ཡོད་པ་སོགས་གསང་སྔགས་ཟབ་མོའི་ཉམས་ལེན་དུ་འབོད་བཞིན་ཡོད་ལ། མདོ་ལུགས་དང་མི་འདྲ་བའི་ཁྱད་ཆོས་གཙོ་བོ་བཞི་ཡི་སྒོ་ནས། སྔགས་ལུགས་འདི་ཉིད་ཁྱད་ཞུགས་པ་སོགས་ཤིན་ཏུ་ངོ་མཚར་ལྡན་པའི་ཐབས་ལམ་དང། བྱེད་ཐབས་སྣ་ཚོགས་ཤིག་ཡོང་གི་ཡོད་པ་དེ་དག་ནི་ཤིན་ཏུ་ནས་ཀྱང་གལ་འགངས་ཆེན་པོ་ཡིན་ན་ཡང། སྔགས་བཟང་པོ་མདོ་ཡི་དྲིན་གསུང་སྲོལ་ཡོད་པ་དེ་ནི་གོ་རྒྱུ་ཤིན་ཏུ་ཟབ་མོ་ལྡན་པའི་གསུང་ཚིག་ཅིག་ཡིན་ཏེ། སྔགས་ཀྱི་ཟབ་ཁྱད་ཇི་སྙེད་ཅིག་ཡོད་པ་དེ་དག་ཐམས་ཅད་ཀྱང་མཚན་ཉིད་ཀྱི་ཐེག་པའམ་སྡེ་སྣོད་གསུམ་ལ་བརྟེན་ནས་བསླབ་པ་གསུམ་གྱི་ཉམས་ལེན་བྱས་པའི་སྟོབས་ཀྱིས། བདག་པས་གཞན་གཅེས་པར་འཛིན་པའི་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་དང། བརྟན་པ་དང་གཡོ་བའི་ཆོས་ཐམས་ཅད། ང་ཚོའི་དབང་པོའི་སྤྱོད་ཡུལ་དུ་གྱུར་པ་ལྟར་དུ་མ་གྲུབ་པར། མིང་རྐྱང་བཏགས་ཡོད་ཙམ་གྱི་ངོ་བོར་ཡོད་པའི་གནས་ལུགས་ཇི་བཞིན་པ་ངེས་པའི་ལྟ་གྲུབ་དེ་ཉིད་སྲོག་ཏུ་བྱས་ཏེ། གསང་སྔགས་ཀྱི་ལམ་རླབས་པོ་ཆེ་དེ་དག་ལ་འཇུག་དགོས་པ་དེ་ནམ་ཡང་གཡོལ་ཐབས་མེད་པའི་བདེན་པ་ཉག་གཅིག་ཆགས་ཀྱི་ཡོད། དེ་འདྲའི་དབང་གིས། སངས་རྒྱས་བཅོམ་ལྡན་འདས་ཀྱི་ཐུགས་རྒྱུད་ལ་མངའ་བའི་ལོངས་སྤྱོད་རྫོགས་པའི་སྐུ་དང་འབྲས་བུ་ཆོས་སྐུ་དེ། ཐུགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དང། སྒྲིབ་གཉིས་བག་ཆགས་དང་བཅས་པ་ལ་གཏན་དུ་བྲལ་བའི་བྲལ་འབྲས་སམ། སྒྲིབ་པ་མཐའ་དག་དང་བྲལ་བའི་ཆོས་ཀྱི་དབྱིངས་སམ་ངོ་བོ་ཉིད་སྐུ་དང། ཆོས་སྐུ་དེ་ཉིད་ཆོས་ཀྱི་དབྱིངས་ལ་མཉམ་པར་བཞག་པ་ལས་མ་གཡོས་བཞིན་དུ། འཇིག་རྟེན་གྱི་ཁམས་བྱེ་བ་ཕྲག་བརྒྱར། སྤྲུལ་པའི་རང་བཞིན་སྣ་ཚོགས་བཀྱེ་སྟེ། སེམས་ཅན་དཔག་ཏུ་མེད་པའི་དོན་སྒྲུབ་པར་བྱེད་པའི་སྤྲུལ་པའི་སྐུ་བཅས། དེ་དག་ཐམས་ཅད་ནི་གང་ཞིག་ནས་གློ་བུར་དུ་རྙེད་པ་ལྟ་བུ་ནི་མིན་པར། སྐྱེ་བ་ཐོག་མ་མེད་པ་ནས་ང་ཚོའི་རྒྱུད་ན་རང་ཆས་སུ་ཡོད་པའི་འཚང་རྒྱ་རུང་གི་རིགས་སམ། སེམས་ཀྱི་རང་བཞིན་འོད་གསལ་བ་དེ་ཉིད། རྒྱུ་ཚོགས་ཕུན་སུམ་ཚོགས་པ་བསགས་པའི་སྟོབས་ཀྱིས། ཁྱད་ཞུགས་པ་དེ་ཉིད་ལ་འདིར་ཤེས་དགོས་པའི་གནད་དོན་གཙོ་བོ་དེ་ཉིད་ཆགས་ཀྱི་ཡོད། ད་མདོ་དོན་ང་རང་ཚོས་སྐུ་བཞིའི་གོ་འཕང་སྐུ་བཞིའི་གོ་འཕང་བྱས་ནས་ཡོད་ཟེར་བཞག་བཞག་དེ། དེའི་ཉེར་ལེན་ས་བོན་གྱི་ཆ་བསམ་བློ་ཕར་བཏང་པ་ཡིན་ན། ད་ལྟ་རང་ལ་རང་ཆས་སུ་ཐོག་མ་མེད་པ་ནས་ཡོད་དེ་ངེད་ཀྱིས་ཨེ་ནི་གཉུག་མའི་འོད་གསལ་ཟེར་མཁན་དེ་རང་ཆགས་བསྡད་པ་རེད། དེའི་སྟེང་ལ་ཡ་ཨེ་ནི་གློ་བུར་བའི་དྲི་མས་ཨ་མདའ་བྷི་ཀེ་ད་དེ་དང་ལྷན་ཅིག་ཏུ་བྷི་ཀེ་འབྲལ་མེད་བྱས་ནས་བསྡད་དེ་ཨ་ཅེ་རེ་ག་ལེ་ག་ལེ་གཉུག་མའི་དྲི་མ་སྐྱེ་དེ་ཕར་སེལ་རང་བཞིན་བརྒྱད་ཅུའི་ཀུན་རྟོག་དེ་ཕར་འགག་ཨེ་ནི་སྣང་བ་མཆེད་པ་ཉེར་ཐོབ་སྐྱེས་ནས་སྣང་མཆེད་ཐོབ་གསུམ་ཚུན་ཆད་ལ་ཕར་འགག་འགྲོ་ཚར་ནས་ཨེ་ནི་འོད་གསལ་ཉག་ཅིག་ལྷག་བསྡད་ཀྱི་ཡོད་རེད་ད་དེ་ལ་ང་ཚོ་ཇི་སྲིད་སངས་མ་རྒྱས་བར་ལ་མཉམ་བཞག་རེ་འཇོག་རེད། ཨ་ནི། ཤེས་བྱའི་སྒྲིབ་པ་སྤངས་ཚར་བའི་རྗེས་ལ། ལུགས་འབྱུང་གི་སྣང་མཆེད་ཐོབ་གསུམ་སྐྱེས་ནི་དེ་ཕར་འགག་ཚར་བའི་ཤུགས་ཀྱིས། སླར། ཨ་ནི་སྣང་མཆེད་ཐོབ་གསུམ་སྐྱེ་མི་རུང་དུ་བྱས་པ་རེད། འོ་ད་དེ་འདྲའི་འབྲས་བུ་ཨེ་ནི། འབྲས་བུ་སངས་རྒྱས་ཀྱི། ད། ཐུགས་དེ་དང། ཨེ་ནི། དེ་དང། ཨེ་ནི། བི་ཀའི། ཀ་སོགས་རེ་བི་ཀའི་ངོ་བོ་གཅིག་ཏུ་ཡོད་དེ་ངེས་ཀྱི་ཨེ་ནི། སྒྱུ་མའི་ལུས་དེ་བྱས་ནས། ཨོ་དེ་འདྲའི་རེད་བཞག་ད་གཙོ་བོ་ཕལ་ཆེར་འདིའི་སྐོར་མཚམས་བཏང་ན་བློ་ལ་འཆར་བདེ་པོ་བྱས་ཡོད་རེད། ཨོ་དེ་འདྲ་ཅིག་རེད་ཤག་ཛྙཱ་ན་པཉྩ་དྷརྨ་ཀཱ་ཡ་ཨ་བྷི་ཥིཉྩ་ཨ་ཨ། ཁྱེད་ཀྱིས་དབང་བཞི་པ་རིག་པའི་ཡེ་ཤེས་ཚིག་གིས་བརྡ་སྤྲད་པ་ལ་བརྟེན་ནས་ཐོབ་པས། ལམ་རང་བྱུང་གི་ཡེ་ཤེས་ཕྱག་རྒྱ་ཆེན་པོ་སྒོམ་པ་ལ་དབང་ཞིང། ལམ་ལྔ་ལས་འབྲས་བུའི་ཐེག་པ་མཐར་ཕྱིན་པ། ལམ། མཐར་ཕྱིན། མཐར་ཕྱིན་ལམ། བཅུ་གསུམ་རྡོ་རྗེ་འཛིན་པའི་ཐེག་པའི་རྟོགས་པ་སྐྱེ་བའི་མཐུ་དང་ལྡན་པར་བྱས་ལ་དེས་ལུས་ངག་ཡིད་གསུམ་གྱི་དྲི་མ་བག་ཆགས་དང་བཅས་པ་ཐམས་ཅད་དག་སྟེ

སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རང་ཅག་གི་རྒྱུད་ན་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་དེ་ཉིད་རགས་པ་གློ་བུར་བའི་དྲི་མས་བསྒྲིབས་ནས་ཡོད་པ་དེ་ལ་གཉེན་པོ་བསྟེན་པའི་སྟོབས་ཀྱིས་རང་བཞིན་བརྒྱད་ཅུའི་ཀུན་རྟོག་འགག་པར་གྱུར་ནས་སྔགས་བླ་མེད་ཀྱི་རྫོགས་རིམ་གྱི་རྣམ་པ་བཞི་སྟེ་སྣང་བ་དང་མཆེད་པ། ཉེ་བར་ཐོབ་པ། འོད་གསལ་བཅས་རིམ་པ་བཞིན་དུ་སྟོང་པ་དང་ཤིན་ཏུ་སྟོང་པ། སྟོང་པ་ཆེན་པོ་བཅས་ངོ་འཕྲོད་ནས་ཡོང་སྐབས། ཐམས་ཅད་སྟོང་པའི་རང་བཞིན་ཏེ། གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་དེ་ཉིད་སྐྱེ་བཞིན་དུ་ངོ་འཕྲོད་པར་འགྱུར་གྱིན་ཡོད། དེ་ཡང་མགོན་པོ་མཆོག་གིས་རང་ཅག་སློབ་པ་ལམ་གྱི་གནས་སྐབས་ན་ཡོད་པ་རྣམས་ལ་མཉམ་བཞག་རེས་འཇོག་ལས་ཡོང་གི་མེད་ན་ཡང། ཐེག་པ་ཆེན་པོའི་ལམ་གྱི་གེགས་གཙོ་བོ་སྟེ། ཤེས་བྱའི་སྒྲིབ་པ་མཐའ་དག་སྤངས་པའི་ཚེ་ན། ལུགས་འབྱུང་གི་སྣང་མཆེད་ཐོབ་གསུམ་སྐྱེ་སྟེ། དེ་དག་ཕར་འགག་པའི་སྐབས་སུ། སྣང་མཆེད་ཐོབ་གསུམ་པོ་སླར་མི་སྐྱེ་བའི་ཆོས་ཅན་དུ་བྱས་པའི་སངས་རྒྱས་ཀྱི་ཐུགས་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དང། དེ་དང་ངོ་བོ་གཅིག་ཏུ་ཡོད་པའི་སྒྱུ་མའི་ལུས་གཉིས་ཀ་ཡ་མ་བྲལ་བར་ཟུང་དུ་འཇུག་པའི་གོ་འཕང་ཐོབ་ཀྱི་ཡོད་པ་དེ་ཡིན་ཞིང། དབང་ཞུ་མཁན་རྣམས་ཀྱིས་བཀའ་ཁྲིད་མདོར་བསྡུས་འདི་འདྲའི་ཐོག་ནས་བསམ་བློ་བཏང་པ་ཡིན་ན། བློ་ངོར་འཆར་བདེ་བའི་ཁྱད་ཆོས་ཡོད་པའི་ལམ་སྟོན་མཛད་ཡོད། དེ་ལྟར་ཆོ་ག་ལ་བརྟེན་ནས་དབང་གི་རིམ་པ་མང་པོ་ཞིག་དང་རྡོ་རྗེ་སློབ་དཔོན་གྱིས་སྐབས་སུ་གང་བབས་སར་དབང་བརྡ་སྤྲད་པ་བཅས་ཡོངས་སུ་གྲུབ་ནས། དམ་ཚིག་ཁས་བླང་བའི་ཚིགས་སུ་བཅད་པ་རྗེས་བཟླས་བྱས་པ་ནི་གཙོ་བོས་ཇི་ལྟར་བཀའ་སྩལ་པ། དེ་དག་ཐམས་ཅད་བདག་གིས་བགྱི། ཅེས་པ་འདི་ཡིན་ལ། ང་ཚོའི་སྤྱི་ཚོགས་ཀྱིས་འདི་དང་འདི་ལྟ་བུའི་དབང་གཉན་པོ་མང་དག་ཅིག་ཞུས་ཏེ། སྔགས་ཀྱི་དབང་ཆོག་ཏུ་ཇི་ལྟར་གསལ་བ་ལྟར་གྱི་དམ་ཚིག་ཚུལ་བཞིན་དུ་བསྲུང་བའི་ཁས་ལེན་དམ་བཅའ་མཐའ་ཡས་པ་ཞིག་བྱས་པས། ལོ་དང་ཟླ་ངོ་ཁ་ཤས་ཤིག་སོང་སྐབས། རང་དང་རང་གི་གཉེན་ཚན་ལ་སོགས་པར་ཆགས་པས་ཆགས་སྡང་གི་དབང་དུ་གྱུར་ཏེ། བསམ་བཞིན་དུ་རྡོ་རྗེ་སློབ་དཔོན་ལ་སྐུར་བ་འདེབས་མཁན་མང་པོ་ཞིག། ཤ་མོ་བརྡོལ་བ་ལྟར་ཡོང་གི་ཡོད་པ་དེ་ནི། ཡུལ་ལུང་མི་རིགས་དང་བཅས་པའི་དོན་དག་འགྲུབ་མི་ཐུབ་པའི་དཀའ་རྙོག་སངས་ཐབས་མེད་པ་ཞིག་འབྱུང་གི་ཡོད་པ་དེ་ཡིན། དེ་ནས་རྟ་མགྲིན་གྱི་སྔགས་བཟླས་ལུང་དང་བཅས་ཏེ་གསུངས་དོན་ནི། ད་རེས་ཀྱི་དབང་བྱེད་མཁན་དེ་སེར་བྱེས་མཁས་སྙན་གྲྭ་ཚང་ཡིན་པ་དང། གྲྭ་ཚང་འདི་ཡིས་རྟ་མགྲིན་ལ་ཐུན་མོང་མ་ཡིན་པ་གནང་གི་ཡོད་ཅིང། རྟ་མགྲིན་ཡང་གསང་ལྷ་དགུ་ཉེ་བརྒྱུད་ཀྱི་དབང་ཐུན་མོང་མ་ཡིན་པ་ཆ་ཚང་གྲུབ་ཟིན་ཅིང། མཐའ་མཇུག་གི་སྤྱི་སྡོམ་མཛད་པ་དེ་ནི། རང་ཅག་ལ་མཁན་ཆེན་ཞི་བ་འཚོ་ཡབ་སྲས་ཀྱིས་ཤུལ་འཇོག་མཛད་པའི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཆ་ཚང་ཡོད་པ་འདི་དག་ལ་རྣམ་དཔྱོད་རྒྱུན་ལྡན་ནས་སློབ་སྦྱོང་དང་ཉམས་ལེན་བྱ་རྒྱུ་དང། ཅི་ནས་དེ་དག་གི་ནང་སྙིང་ལྟ་བུའི་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ལྟ་བ་གཉིས་ལ་འདྲིས་པར་བྱེད་པ་དང་གོ་བ་ཆགས་པ། རྒྱུད་སྟེང་ལ་སྦྱར་ནས་ཉམས་སུ་ལེན་པ་བཅས་མ་བྱུང་ན། ལྷ་སྒོམ་གྱི་བྱེད་པ་དང། སྔགས་བཟླ་བ་ལ་སོགས་པ་ཆེ་ཆེ་གཉན་གཉན་གང་ཞིག་བྱས་ཀྱང། སྲོག་དབང་དང་བྲལ་བའི་ཐོ་ཡོར་ལྟར་འགྱུར་ཉེན་ཡོད་པས་སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་དང་ཁ་མ་བྲལ་བའི་ཆོས་ལ་ཉམས་ལེན་བྱེད་དགོས་པའི་ལམ་སྟོན་མཛད་ཡོད་པ་དེ་ཡིན། འོ་ད་ག་རེད། ད་དེ་ཡིན་བྱས་ཀྱི། ཨན་དེ་རིང་ད་གནས་དུས་ད་ཁོ་རང་ཁྱད་པར་ཅན་དུ་ཆགས་བསྡད་ཡོད་རེད་ཨན་དེ་རིང་དེ་གཙོ་བོ་ཨན་ནི་སྐུལ་བ་པོ་སེར་བྱེས་ཨན་ནི་མཁས་སྙན་གྲྭ་ཚང་ཨན་ནམ་རྒྱུན་ནས་ད་རྟ་མགྲིན་ཐུན་མོང་མ་ཡིན་པ་བྱེད་ཀྱི་ཡོད་རེད་ཨོ་དེ་འདྲ་ཡིན་དུས་ཨན་ཁྱེད་རང་ཚོས་ཇི་ལྟར་བསྐུལ་བ་ནང་བཞིན་གྱིས་ཨན་ནི་རྟ་མགྲིན་ཨེ་ནི། དག་སྣང་ཉེ་བརྒྱུད་ཐུན་མོང་མ་ཡིན་པ། ཨེ་ནི། རྟ་མགྲིན། ཨེ་ནི། ཡང་གསང་ལྷ་དགུའི་དབང། ཨེ་ནི། མཐའ་རྟེན་དང་བཅས་པ་ལེགས་པར་ཐོབ་པ་རེད། ཨོ་འདི་དག་ཡིན། ཨེ་ནི། གཙོ་བོ་ད་གི་གཏམ་བཤད་སང་ཉིན་སྐད་ཆ་ཡོང་གི་རེད་ཡང། རེད་བ། ད་གཙོ་བོ་ང་རང་ཚོ། ཅིག་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པ་མཁན་ཆེན་ཞི་བ་འཚོས་རྩིས་སྤྲོད་གནང་བཞག་པའི་ད་གང་འདྲ་ཡིན། ཟབ་ཅིང་རྒྱ་ཆེ་བའི་ད་ལམ་འདི་རང་དུས་རྒྱུན་དུ་ང་ཚོ་ཉམས་ལེན་བྱས་བསམ་བློ་བཏང་དགོས་པ་རེད། བྱས་ཙང། སྟོང་པ་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་ཟེར་དེ་དེ་གི་འཚོ་བར་ཁག་ཁག་མེད་པར་བྱས། མ་བྱུང་ན་ཨེ་ནི་གཅིག་ལྷ་བསྒོམ་སྔགས་བཟླ་ག་རེ་བྱས་ནའང་དེ་ག་ཅིག་ནུས་པ་ཐོན་ཡག་ཁག་པོ་རེད། གཙོ་བོ་གཙོ་བོ་དང་དོ་སྣང་བྱེད་ས་དང་ཤུགས་རྒྱབ་ས་དེ་ཨེ་ནི་སྟོང་ཉིད་བསྒོམ་ཡག་དང་བྱང་ཆུབ་སེམས་བསྒོམ་ཡག་ལ་དེ་ལ་ཤུགས་རྒྱབ་དགོས་རེད། ད་ཁོ་ཤུགས་རྒྱབ་ན་ཁོ་ག་ལེ་ག་ལེ་བློ་ལ་ཡ། འགྱུར་བ་འགྲོ་ཡ་ཡོད་བསྡད་པ་དེ་ཁོ་གསལ་པོ་ཞེ་དྲག་རེད། ད་དེ་འགྱུར་བ་འགྲོ་ཡ་ཟེར་དེ་ད་གི་གོང་དུ་ཞུས་པ་ནང་བཞིན་རེད། ལོ་ཉི་ཤུ་སུམ་ཅུ་བཞི་བཅུ་བསམ་བློ་བཏང་ནས་འགྱུར་བ་འགྲོ་དགོས་རེད་མ་གཏོགས་ཧོབ་སྟེ་ཁ་ལ་ཡ་འགྱུར་བ་འགྲོ་ཡ་ཡོད་པ་མ་རེད། ཨ་ནི། དུས་ཡུན། དུས་ཡུན། ལ་མ་ལྟོས་པའི་འགྱུར་བ་འགྲོ་ཡ་ཞིག་ཡོད་པ་ཁོ་རེད་འགྲིག་གི་འདུག་ཨ། རེད་དམ་ཨ་ནི། ཆ་དེ་འདྲ་ཡིན་དུས། ག་ད་ང་རང་ཚང་མ་ལོག་གི་ག་ཚད་ཐུབ་ཐུབ་ཀྱིས་ད་ཉམས་ལེན་བྱས་ནས་དང། ཤེས་རྒྱུད་ཆོས་སུ་སོང་བ་ཞིག་བྱེད་དགོས་པ་དེ་ཧ་ཅང་གལ་ཆེན་པོ་རེད། ཆ་དེ་འདྲ་ཡིན་དུས་ཨེ་ནི་ཚང་མས་ཧུར་ཐག་གནང་ཤོག་ཨ་ད་ག་ཡིན་ཨེ་ཡང། སང་ཉིན་བོད་ཀྱི་ཡང་ཆོས་འབྲེལ་ཡོད་རེད་པ་སང་ཉིན་ཡང་རེད་དེ། ཆོས་རྭ་སྒོ་འབྱེད་བྱས་བྱས་བོད་ཀྱི་ཆོས་འབྲེལ་ཡོད་རེད་འདུག་ས་རེད། ཨ་ཅག་ཚོ་མང་པོ་ཅིག་ལ་ཆོས་གོ་ཡི་མ་མེད་བཞིན་ཨོ་ད་ད་ག་ཡིན། ཡ། ད་བྱས་ན་བཀའ་དྲིན་གཏང་རག་གི་ཡོན་དུ། མཎྜལ་དང་ཨེ་ནི་ག་རེ་ཨ་འདྲ་དེ། ཚོགས། ཚོགས་སྟོན་ཡང་བྱེད་རོགས། ཨེ་ནི་ཚོགས་གསུངས་ཤོག་ཨ། ཉན་མཁན་གྲོགས་པོ་རྣམས་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ།

རྒྱ་ནག་གི་རྒྱལ་སྟོན་ཉིན་མོར་འཚམས་འདྲི་དང་ཡུལ་གཉིས་བར་ཐུན་མོང་གི་གནད་དོན་ལ་གདོང་ལེན་བྱེད་རྒྱུ་ཡིན་ཞེས་བཤད་ཡོད་པ་རེད་ལགས། རྒྱ་ནག་དང་ཤར་ཊི་མོར་འབྲེལ་བའི་གནས་ཚད་མཐོ་རུ་བཏང་བའི་སྐབས་སུ་དམག་དོན་མཉམ་ལས་བྱ་རྒྱུའི་གྲོས་མོལ་གང་ཡང་བྱུང་མེད་སྟབས་ཁྱིམ་མཚེས་ཨོ་སི་ཀྲི་ལི་ཡ་དང་ཨིན་ཀྲོ་ནི་ཤི་ཡ་གཉིས་ཀྱི་རྒྱལ་སྲུང་བློན་ཆེན་ལ་དེའི་ཐད་བློ་འཚབ་གནང་དགོས་དོན་མེད་པས་བློ་བདེའི་ངང་བཞུགས་དགོས་ཞེས། ཤར་ཊི་མོར་སྲིད་འཛིན་ཇོ་སི་ལགས་ཀྱིས་གསུངས་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་སྐལ་ཐོ་དང་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན། རྣམ་པ་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསན་པར་ཐུགས་རྗེ་ཆེ་ད་བདེ་མོ་བྱེད།